གསུམ་པ། ཨ་ཁུ་སྟོན་པས་སྤྱང་གྲུང་སློབ་པ། སྔར་རང་ཅག་ཁ་བ་རི་པའི་མི་རྣམས་ཀྱིས་རྡོག་ཁྲེས་སྒལ་པར་ཁུར་སྐབས། ཁུར་ཐག་སྐྲའི་སྟེང་དུ་གཏོང་གི་ཡོད་ཅིང། ཨ་ཁུ་སྟོན་པས་རྡོག་ཁྲེས་ཁུར་སྲོལ་དེ་གཅིག་ནས་ལུས་ཁམས་ལ་གནོད་པ་ཆེ་བ་དང། གཉིས་ནས་དངོས་པོ་ཆག་སྐྱོན་ཤོར་སླ་བ་ཞིག་སྟེ། ཐག་པ་སྐྲའི་སྟེང་ནས་ཤོར་ཏེ་ཆག་རྒྱུའི་ཉེན་ཁ་ཆེན་པོ་ཡོད་པ་མཐོང་བས། ཁུར་སྲོལ་དེར་བསྒྱུར་བཅོས་བྱེད་དགོས་བསམས་ཀྱང་སྐབས་མ་འཁེལ་བར་ལུས། ནམ་ཞིག་ཨ་ཁུ་སྟོན་པས་འབོག་ཆུང་ཞིག་འཁྱེར་ནས་ལྷས་སའི་སྐྱིད་ཆུའི་འགྲམ་དུ་འགྲོ་སྐབས། ལྷས་སའི་བུ་མོ་བཅུ་གྲངས་ཤིག་སྐྱིད་ཆུ་ནས་ཆུ་བླངས་ཏེ་ལོག་ཡོང་བ་དང་ཐུག། ཨ་ཁུ་སྟོན་པ་ནི་རིག་པ་ཤིན་ཏུ་རྣོ་བའི་མི་ཞིག་ཡིན་པ་ཀུན་གྱིས་མི་ཤེས་པ་མེད་པས། བུ་མོ་དེ་དག་གིས་ཨ་ཁུ་སྟོན་པའི་ལམ་བཀག་ནས་ཨ་ཁུ། ཨ་ཁུ། མི་ཚོས་ཁྱེད་རང་ཧ་ཅང་སྤྱང་པོ་ཡོད་པ་རེད་ཟེར་བས། དེ་རིང་ང་ཚོར་སྤྱང་པོ་ཞིག་སློབ་དང་ཞེས་བཤད། སྐབས་དེར་ཨ་ཁུ་སྟོན་པས་ཧ་ཅང་འཚབ་སྣང་ཆེ་བའི་བཟོ་བསྟན་ནས། ཨ་ཙི་ཙི། སྤྱང་པོ་སློབ་ཁོམ་ག་ལ་ཡོད། ཁྱོད་ཚོ་ལྟོས་དང་ནམ་མཁར་མེ་ཤོར་འདུག་ཅེས་བཤད། ཨ་ཁུ་སྟོན་པའི་འཚབ་འཚུབ་ཀྱི་ཚུལ་འདིས་བུ་མོ་དེ་ཚོར་ཡང་བྲེལ་འཚབ་སྐྱེས་ཏེ། སྣང་མེད་ངང་ནམ་མཁར་མིག་བལྟ་བར་ཐལ་བས། སྐྲའི་སྟེང་གི་ཐག་པ་ཤོར་ནས་རྫའི་ཆུ་བན་རྣམས་ཧྲུག་ཆག་ཏུ་གྱུར་རོ། དུས་དེ་ནས་བཟུང་བོད་ཀྱི་ཡུལ་གྲུ་ཕལ་ཆེར་རྡོག་ཁྲེས་ཁུར་སྐབས། ཐག་པ་དཔུང་པར་བཀོལ་བའི་སྲོལ་དེ་དེ་ནས་དར་བར་གྲགས།